ཨུ་རུ་སུས་ཡུཀ་རེན་གྱི་ས་གནས་གང་ས་ལ་མེ་ཤུགས་འཕུར་མདེལ་དང་མི་མེད་གནམ་གྲུ་གཏོར་རྒོལ་བྱས་ཏེ་ཉུང་མཐར་ཡུཀ་རེན་གྱི་མི་སྣ་བརྒྱད་ཙམ་ལ་སྲོག་སྐྱོན་བཏང་བའི་རྗེས་སུ་ཡུཀ་རེན་གྱི་སྲིད་འཛིན་བྷ་ལོ་ཏི་མེ་ཛེ་ལན་སི་ཀི་གིས་རེས་གཟའ་སྤེན་པའི་ཉིན་བཤད་དོན་ལ། ཡུཀ་རེན་གྱི་མཐུན་གྲོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་མེ་ཤུགས་འཕུར་མདེལ་འགོག་སྲུང་མ་ལག་མཁོ་སྤྲོད་བྱ་དགོས་པའི་ནན་སྐུལ་བྱས་ཡོད་པ་རེད། དེ་ཡང་རེས་གཟའ་པ་སངས་ཀྱི་མཚན་དཀྱིལ་ལ་ཡུཀ་རེན་གྱི་ལྷོ་ཕྱོགས་མཚོ་ཁའི་གྲོང་ཁྱེར་ཨོ་དི་སཱ་ལ་ཨུ་རུ་སུས་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཕྲུ་གུ་བྱིས་པ་གཅིག་ཐེ་བའི་ཁྱོན་མི་སྣ་ལྔ་ལ་སྲོག་སྐྱོན་བྱུང་ཡོད་པ་དང། དེ་བཞིན་ཡུལ་དེའི་གྲོང་ཁྱེར་ཀར་ཀིབ་དང་ཀར་སན་དེ་ག་ནང་བཞིན་ཛ་བྷོ་རི་ཡ་སོགས་ལ་ཡང་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཉུང་མཐར་མི་སྣ་གསུམ་ལ་སྲོག་སྐྱོན་བྱུང་ཡོད་པ་ཡུཀ་རེན་གྱི་དཔོན་རིགས་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། སྲིད་འཛིན་ཛེ་ལན་སི་ཀི་གིས་སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་རྒྱུ་བྱས་ཡོད། ཨུ་རུ་སུས་ཡུཀ་རེན་གྱི་ཞི་བའི་མི་མང་ལ་མུ་མཐུད་ནས་དམིགས་བཀར་བྱས་ཏེ་གཏོར་རྒོལ་བྱེད་ཀྱི་འདུག་ང་ཚོའི་མཐུན་གྲོགས་ཚོའི་ས་ནས་ང་ཚོ་ལ་ཨུ་རུ་སུའི་གོ་མཚོན་དེ་རིགས་བཀག་སྡོམ་བྱ་རྒྱུའི་འགོག་སྲུང་མ་ལག་དགོས་ཀྱི་འདུག། ཨུ་རུ་སུས་གཏོར་རྒོལ་བྱེད་བཞིན་པ་ཁག་ནས་ང་ཚོའི་མི་མང་ཚོ་སྲུང་སྐྱོབ་བྱ་རྒྱུའི་ཆེད་དུ་ང་ཚོ་ལ་འགོག་སྲུང་མ་ལག་གང་མང་དགོས་ཀྱི་འདུག་ཅེས་ཁོང་གིས་དགོས་འདུན་བཏོན་ཡོད་པ་རེད། དེ་ཡང་ཨ་མི་རི་ཀས་ཡུཀ་རེན་ལ་ཨ་སྒོར་ཐེར་འབུམ་དྲུག་ཅུ་ཙམ་གྱི་རོགས་རམ་བྱ་རྒྱུའི་ཁྲིམས་འཆར་དེ་ཨ་མི་རི་ཀའི་གྲོས་ཚོགས་ནང་ལ་འགག་ནས་ལྷག་ཡོད་པ་དང་འབྲེལ་ཡུཀ་རེན་གྱིས་ཨུ་རུ་སུའི་དམག་འཐབ་ལས་འགུལ་ལ་མུ་མཐུད་ནས་གདོང་ལེན་བྱེད་ཐབས་བྱེད་ཀྱི་ཡོད་པ་རེད། ཡུཀ་རེན་གྱི་ནང་སྲིད་བློན་ཆེན་ཨི་གོ་ཀླིམ་ཀོ་ཡིས་རེས་གཟའ་པ་སངས་ཉིན་ཏེ་ལེ་ཀྲམ་སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་རྒྱུ་བྱས་ཡོད། ཨུ་རུ་སུའི་འཇིགས་སྐུལ་བ་ཚོས་གྲོང་ཁྱེར་ཨོ་དི་སཱ་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ས་གནས་ཀྱི་ཁང་བརྩེགས་དགུ་ཅན་ཞིག་ལ་གཏོར་རྒོལ་བཏང་ཡོད་པ་དང། སྐབས་དེར་ཕྲུ་གུ་བྱིས་པ་གཅིག་ཐེ་བའི་ཁྱོན་ཞི་བའི་མི་སྣ་ལྔ་ལ་སྲོག་སྐྱོན་བྱུང་ཡོད་པ་དང་དེ་ག་ནང་བཞིན་མི་སྣ་གཞན་བརྒྱད་ལ་རྨས་སྐྱོན་བྱུང་ཡོད་པ་འགྲེལ་བརྗོད་བྱས་འདུག་ཡང་ཨོ་དི་སཱ་ཞིང་ཆེན་གྱི་སྲིད་སྐྱོང་ཨོ་ལེ་ཀི་པར་གྱིས་ས་གནས་ཀྱི་བརྙན་འཕྲིན་ལས་ཁང་ཞིག་ལ་འགྲེལ་བརྗོད་བྱས་དོན་ལ། སྲོག་སྐྱོན་བྱུང་བའི་ཕྲུ་གུ་དེ་ལོ་ན་གཉིས་བྱས་པའི་བྱིས་པ་ཞིག་ཡིན་པར་འགྲེལ་བརྗོད་བྱས་ཡོད་པ་དང་དེ་ག་ནང་བཞིན་ས་གནས་ཀྱི་ཉེན་སྐྱོབ་མི་སྣས་ཁང་པ་ཞིག་རོའི་ས་རོ་རྡོ་རོའི་འོག་ནས་གནོད་སྐྱོན་བྱུང་བའི་མི་སྣའི་ཕུང་པོ་འཚོལ་ཐབས་བྱེད་ཀྱི་ཡོད་པ་ཡང་འགྲེལ་བརྗོད་བྱས་འདུག་དེ་ག་ནང་བཞིན་ཡུལ་དེའི་བྱང་ཤར་ཀར་ཀིབ་ས་གནས་ལ་ལོ་ན་བདུན་ཅུ་དོན་དྲུག་བྱས་པའི་མི་སྣ་ཞིག་ལ་སྲོག་སྐྱོན་བྱུང་ཡོད་པ་ས་གནས་ཀྱི་སྲིད་སྐྱོང་ཨོ་ལིག་སེན་པོག་གིས་འགྲེལ་བརྗོད་བྱས་འདུག་ཡང་ཡུཀ་རེན་གྱི་ཀར་སན་དང་ཛཱ་པོ་རི་ཞཱ་ཁུལ་ལ་ཨུ་རུ་སུའི་དམག་མིས་ཕར་རྒོལ་བྱས་ཏེ་སླར་ཡང་མི་སྣ་གཉིས་ལ་སྲོག་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཡུཀ་རེན་གྱི་མཁའ་དམག་དཔུང་སྡེ་གི་བཤད་དོན་ལ་ཨུ་རུ་སུས་ཡུཀ་རེན་ལ་ཨི་རན་གྱིས་བཟོ་སྐྲུན་བྱས་པའི་མི་མེད་གནམ་གྲུ་ཤ་ཡི་རྟགས་ཅན་བཅུ་བདུན་ཙམ་འཕེན་གཏོང་བྱས་ཡོད་མ་ཟད། མེ་ཤུགས་འཕུར་མདེལ་གསུམ་བེད་སྤྱོད་བྱས་ཏེ་གཏོར་རྒོལ་བྱེད་ཐབས་བྱས་ཡོད་པ་འགྲེལ་བརྗོད་བྱས་འདུག་དེ་ཚོའི་ཁོངས་ནས་ཡུཀ་རེན་གྱིས་ཨུ་རུ་སུའི་མི་མེད་གནམ་གྲུ་བཅུ་བཞི་ཙམ་འགོག་སྲུང་ཐུབ་ཡོད་པའི་གནས་ཚུལ་ཡང་ཐོན་འདུག་དེ་བཞིན་རེས་གཟའ་པ་སངས་ཀྱི་མཚན་དཀྱིལ་ལ་ཡུཀ་རེན་གྱིས་ཨུ་རུ་སུའི་གྲོང་ཁྱེར་སན་པི་ཊར་སི་པག་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ས་གནས་ཀྱི་ཁང་བརྩེགས་ཤིག་ལ་གནོད་སྐྱོན་བྱུང་ཡོད་པ་རེད། ཨུ་རུ་སུའི་ནང་གི་སྤྱི་ཚོགས་བརྒྱུད་ལམ་ཁག་གི་ནང་ལ་བརྙན་ཐུང་ཞིག་ཁྱབ་བརྡལ་འགྲོ་བཞིན་པའི་ནང་ལ་མི་མེད་གནམ་གྲུ་ཞིག་ཁང་བརྩེགས་ཤིག་གི་སྒང་ལ་ལྷུང་ཡོད་པ་དང་དེའི་རྗེས་སུ་འབར་གས་ཀྱི་གཏོར་རྒོལ་ཆེན་པོ་ཞིག་བྱུང་ཡོད་པ་མཐོང་རྒྱུ་ཡོད་པ་རེད། ཡུཀ་རེན་གྱི་གསར་འགྱུར་ལས་ཁང་ཚོས་གནས་ཚུལ་སྤེལ་བ་ལ་གཞིགས་ན་ཡུཀ་རེན་གྱིས་ཨུ་རུ་སུའི་རྡོ་སྣུམ་གསོག་འཇོག་ཁང་ཞིག་ལ་དམིགས་འབེན་བྱས་པའི་མི་མེད་གནམ་གྲུ་དེ་ཨུ་རུ་སུའི་འགོག་སྲུང་མ་ལག་གིས་མཁའ་དབྱིངས་ལ་གཏོར་རྒོལ་བྱས་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། འདས་པའི་ཟླ་བ་མང་པོའི་རིང་ཡུཀ་རེན་གྱིས་ཨུ་རུ་སུའི་རྡོ་སྣུམ་གྱི་མཐུན་རྐྱེན་ཁག་ལ་དམིགས་བཀར་བྱས་ཏེ་གཏོར་རྒོལ་ཡང་ཡང་བྱེད་ཐབས་བྱས་ཡོད་པ་རེད། ཨུ་རུ་སུས་ཡུཀ་རེན་གྱི་གློག་གི་མཐུན་རྐྱེན་ལ་དམིགས་བཀར་བྱེད་བཞིན་པ་དེ་ལ་དགྲ་ལན་སློག་ཆེད་ཡུལ་དེའི་རྡོ་སྣུམ་གྱི་ཐོན་ཁུངས་ཁག་ལ་དམིགས་འབེན་བྱེད་བཞིན་ཡོད་པ་ཡུཀ་རེན་གྱིས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ག་ནང་བཞིན་ཨུ་རུ་སུ་གཞུང་གི་བཤད་དོན་ལ་ཡུཀ་རེན་གྱིས་ཡུལ་དེའི Bryansk མངའ་ཁུལ་ལ་མཁའ་ཐོག་ནས་གཏོར་རྒོལ་བྱས་ཏེ་ཡུལ་དེའི་དཔོན་རིགས་ཤིག་ལ་རྨས་སྐྱོན་བྱུང་ཡོད་པ་ངོས་ལེན་བྱས་ཡོད་པ་དང། གཟའ་འཁོར་སྔོན་མ་ཨུ་རུ་སུས་ཡུཀ་རེན་གྱི་ས་གནས་ཨ་ཌིབ་ཀ་བཙན་བཟུང་བྱས་པའི་རྗེས་སུ་ཉེ་འདབས་ཀྱི་གྲོང་ཁྱེར་ཆུང་ཁག་ཁ་ཤས་ཡང་བཙན་བཟུང་བྱས་ཐུབ་ཡོད་པ་རེད། རེས་གཟའ་པ་སངས་ཉིན་ཡུཀ་རེན་གྱི་དམག་དོན་བཀོད་འདོམས་པ་གསར་པ་ཨོ་ལེག་ཙན་དྲ་སར་གྱིས་ཡུལ་དེའི་དམག་ས་ལ་བསྐྱོད་པའི་སྐབས་སུ་གསུངས་དོན་བྱས་ན། ད་ལྟའི་ཆར་ལ་དམག་སའི་གནས་སྟངས་ཧ་ཅང་དཀའ་ཚེགས་ཆེན་པོའི་སྒང་ལ་གནས་ཡོད་པར་ངོས་ལེན་བྱས་ཡོད་པ་དང་འབྲེལ་ས་གནས་ཀྱི་གནས་སྟངས་ཁག་སྟངས་འཛིན་འོག་ལ་གནས་ཡོད་པ་ཡང་འགྲེལ་བརྗོད་བྱས་འདུག། དེའི་བར་ན་འཇར་མ་ནི་གྱི་དམག་དོན་དཔོན་རིགས་ཚོས་ད་ལྟའི་ཆར་ཨུ་རུ་སུའི་བཙན་བཟུང་འོག་ལ་ཡོད་པའི་ཁི་རི་མེའི་ས་གནས་ལ་མེ་ཤུགས་འཕུར་མདེལ་གྱིས་གཏོར་རྒོལ་བྱ་རྒྱུ་སོགས་ཀྱི་སྐོར་ལ་ནང་མོལ་བྱེད་པའི་སྐད་ཆ་ཞིག་ཕྱིར་གྱར་བྱུང་བར་ཨུ་རུ་སུ་གཞུང་གིས་ཁོང་ཁྲོ་ཆེན་པོ་བྱེད་ཀྱི་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་འཇར་མ་ནི་གྱི་སྲིད་བློན་ཨོ་ལབ་ཤོལ་ཚ་གིས་བཤད་དོན་ལ་འཇར་མ་ནི་གཞུང་གིས་གནས་ཚུལ་ཕྱིར་གྱར་བྱུང་བའི་ཐད་ལ་ཞིབ་འཇུག་མཐིལ་ཕྱིན་པ་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ཡང་འཇར་མ་ནི་གྱི་མཐོ་རིམ་དམག་དོན་དཔོན་རིགས་ཁག་གིས་ཡུཀ་རེན་ལ་ཊའུ་རུས་རྟགས་ཅན་གྱི་མེ་ཤུགས་འཕུར་མདེལ་མཁོ་སྤྲོད་བྱ་ཕྱོགས་དང་ཁི་རི་མེ་དང་ཨུ་རུ་སུ་སྐམ་སའི་བར་གྱི་ཟམ་ཆེན Kerch Bridge ཞེས་པ་དེ་ལ་དམིགས་འབེན་བྱས་ཏེ་གཏོར་རྒོལ་བྱ་རྒྱུ་སོགས་ཀྱི་སྐོར་ལ་ནང་མོལ་བྱས་པའི་སྐད་ཆ་ཞིག་ཕྱིར་གྱར་བྱུང་ཡོད་པ་རེད། སྲིད་བློན་ཤོལས་ཀྱིས་གསུངས་དོན་ལ་གནད་དོན་འདི་ནི་ཧ་ཅང་ཚབས་ཆེན་པོ་ཞིག་ཡིན་དུས་ང་ཚོས་གནས་ཚུལ་འདི་ལ་ཞིབ་འཇུག་མཐིལ་ཕྱིན་པ་དང་ཧ་ཅང་མགྱོགས་པོ་བྱེད་ཀྱི་ཡིན་ཞེས་རེས་གཟའ་སྤེན་པའི་ཉིན་ཁོང་གིས་བཤད་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།